ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan དུ་བསྐྱོད་རོགས། ཨོ་སི་ཀྲུ་ལི་ཡ་ཡི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་ཡི་གོ་སྒྲིག་འོག་ཉེ་ཆར་ཨོ་གླིང་གྲོས་ཚོགས་ཚོགས་ཁང་དུ་ཚོགས་འདུ་ཞིག་གོ་སྒྲིག་གནང་ཡོད་པ་དང། སྐབས་དེར་ཨོ་གླིང་སྐུ་ཚབ་དོན་གཅོད་ཀརྨ་སེང་གེ་མཆོག་དང། འདེམས་ཐོན་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས། ཨོ་སི་ཁྲུ་ལི་ཡ་བོད་དོན་ལྷན་ཁང་གི་ཚོགས་མི་ཁག་མཉམ་ཞུགས་དང། ཨོ་སི་ཁྲུ་ལི་ཡ་ཡི་ཆབ་སྲིད་ཚོགས་པ་ཁག་གསུམ་ནས་ཁྱོན་གྲོས་ཚོགས་འཐུས་མི་བཅུ་གཅིག་ཙམ་མཉམ་ཞུགས་གནང་ཡོད་འདུག་ཚོགས་འདུ་དེའི་སྐོར་ཞིབ་ཕྲའི་གནས་ཚུལ་སྐུ་ཚབ་དོན་གཅོད་ཀརྨ་སེང་གེ་མཆོག་ལ་བཅར་འདྲི་ཞུས་ཡོད། ཨོ་ཨ་སྐུ་ངོ་ལགས་བཀྲ་ཤིས་བདེ་ལེགས་ཨ་ནི་ཐོག་མ་དེ། ཉེ་ཆར་སྐུ་ངོ་ལགས་ཀྱིས་ད་ལྟ་དེ་ཨོ་སི་ཁྲུ་ལི་ཡ་གི་གྲོས་ཚོགས་འཐུས་མི་ཚོ་དང་མཇལ་འཕྲད་ཅིག་གནང་འདུག་བ། ཨ་ནི་དེ་མཇལ་འཕྲད་དེ་ག་པར་ལ་གནང་བ་རེད་ག་དུས་གནང་བ་རེད། དེའི་སྐོར་ལ་ཅིག་ངོ་སྤྲོད་ཅིག་གནང་རོགས་བྱེད་དང། ད་ད་ལྟ SBS བོད་སྐད་སྡེ་ཚན་གྱི་ཨ་ནི་རླུང་འཕྲིན་གསན་མཁན་ཚང་མ་ལོགས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ནས་ཞུ་ཡ་ཡིན་ཨ་ནི་ད་ད་བཅར་འདྲི་གནང་བ་གཞིར་བཟུང་བྱས་བྱས་ནས་ཉེ་ཆར་སྤྱི་ཟླ་ལྔ་པའི་གི་ཚེས་ཉི་རྩ་དྲུག་ཉིན་ཨ་ནི་ད་ད Australia གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་ངོས་ནས་ཨ་ནི Australia ད་ད་གྲོས་ཚོགས། གི Parliament House ནང་ལོགས་ལ་ཚོགས་འདུ་ཞིག་དེ་འདྲ་སེ་གོ་སྒྲིག་གནང་ཡོད་རེད། ཨ་ནི་དེ་ཚོགས་འདུ་དེ་ལྟར་ཅིག་གོ་སྒྲིག་གནང་དགོས་ཡས་ཀྱི་དམིགས་ཡུལ་གཙོ་བོ་གཅིག་ད་ཉེ་ཆར་ང་རང་ཚོའི་བོད་མི་སྒྲིག་འཛུགས་ཀྱི་ཨ་ནི་ཆབ་སྲིད་ཀྱི་དབུ་ཁྲིད་སྲིད་སྐྱོང་གསར་བ་ཕེབས་ཡོད་དུས་ཙམ་ནས་ཁོང་ལ་ཨ་ནི་འཚམས་འདྲི་ཞུ་ཡས་དང་ཨ་ནི་དེ་དང་མཉམ་དུ་ལ་ད་དེ Australia ཁུལ་ལ་དོན་གཅོད་གསར་བ་བསླེབས་བསྡད་ཡོད་རེད་ཨ་ནི་དེ་ན་བཞིན་ད་ཅིག་ཉེ་ཆར་ང་རང་ཚོའི་ཨ་ནི་ཅིག་རྒྱ་བལ་འབྲུག་གསུམ་ཕུད་པའི Asia དང། ཨོ་སྟྲེ་ལི་ཡའི་ཁུལ་གྱི་སྤྱི་འཐུས་འདེམས་ཐོན་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ད་རེའི་ཚོགས་འདུ་དེ་ནང་ལ་མཉམ་ཞུགས་གནང་ཡོད་རེད་བྱས་ཙང་ད་དོན་གཅོད་དང་ཨེ་ནས་ཅིག་སྤྱི་འཐུས་འདེམས་ཐོན་རྣམ་གཉིས་ད་ལྟ་གྲོས་ཚོགས་འཐུས་མི་རྣམ་པ་ཚོ་ལ་ངོ་སྤྲོད་གནང་ཡ་དེ་ཚོ་ད་ཅིག་ཚོགས་འདུའི་གི་དམིགས་ཡུལ་གཙོ་བོ་ཆགས་ཡོད་རེད་ཨེ་ད་རེའི་ཚོགས་འདུ་དེའི་ནང་ལོགས་ལ་ང་རང་ཚོ་ཨོ་སྟྲེ་ལི་ཡའི་ཁུལ་གྱི་ད་ལྟ་ད་བོད་དོན་རྒྱབ་སྐྱོར་དང་བོད་དོན་གྱི་ཐོག་ལ་ད་ཅིག་ལས་འགུལ་ཤུགས་ཆེན་པོ། སྤེལ་སྡོད་མཁན་ད་ལྟ་ཨེ་ཏི་སི་ཁོ་རང་ཚོ་གི་འབྲེལ་ཡོད་ལས་བྱེད་ད་རིང་ང་ཚོ་ཚོགས་འདུ་ནང་ལ་མཉམ་ཞུགས་གནང་ཡོད་ཨེ་ན་ཁོང་ཚོའི་གི་ད་ཅིག་མ་འོངས་པའི་གི་ལས་དོན་དེ་ཚོ་ག་རེ་ག་རེ་ཡོད་མེད་ངོ་སྤྲོད་གནང་ཡག་དང་བྱས་བྱས་ནས་ད་གཙོ་བོ་འགྲོ་ཅིག་ད་ལྟ་གོང་དུ་ཞུས་ནང་བཞིན་བྱས་བྱས་ནས་ད་ལྟ་སྲིད་སྐྱོང་གསར་བ་ལ་འཚམས་འདྲི་ཞུ་ཡག་དང་ཨེ་ན་དོན་གཅོད་དང་སྤྱི་འཐུས་འདེམས་ཐོན་གྲོས་ཚོགས་འཐུས་མི་ལ་ངོ་སྤྲོད་གནང་ཡག་དང་ཨེ་ན་མ་འོངས་པའི་ད་ཅིག་ང་རང་ཚོ་ལས་དོན་གནང་ཕྱོགས་ག་འདྲ་སེ་ཡོད་མེད།

ད་ལྟའི་ཆར་ལ་ང་རང་བཙན་བྱོལ་བོད་མིའི་ཨ་ནེ་གཅིག་འོས་བསྡུའི་ལམ་ནས་འདེམས་ཐོན་བྱུང་བའི་ཆབ་སྲིད་ཀྱི་དབུ་ཁྲིད་གསར་པ་ཕེབས་ཡོད་པ་དང་དེ་ནང་བཞིན་གཅིག་གྲོས་ཚོགས་ཀྱི་འཐུས་མི་གསར་པ་ཕེབས་ཡོད་པ་དེ་ཚོ་སྐོར་ལ་ངས་ངོ་སྤྲོད་སྙིང་བསྡུས་ཤིག་དེ་འདྲ་ཞུས་པ་ཡིན། ཨ་ནེ་དེ་ག་ནང་བཞིན་ཉེ་བའི་ཆར་ལ་ད་ཨ་རིའི་གཞུང་གི་ངོས་ནས་ཨ་ནེ་གཅིག་ང་རང་ཚོ་བོད་དོན་ལ་འབྲེལ་བའི་ཐོག་ལ་ཨ་ནེ་གཅིག་ལོ་ཉིས་སྟོང་ཉི་ཤུའི་ལོའི་ནང་ལ་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་གྱི་ཁྲིམས་འཆར་དེ་འདྲ་གཏན་འབེབས་གནང་ཡོད་པ་དང་དེ་ག་ནང་བཞིན་བོད་ནང་འགྲོ་འོང་ཕར་འགྲོ་ཚུར་འོང་གི་གོ་སྐབས་འདྲ་མཉམ་གྱི་ཁྲིམས་འཆར་དེ་འདྲ་གཏན་འབེབས་གནང་ཡོད་རེད། དེ་ཚོའི་ཐོག་ལ་ངོ་སྤྲོད་སྙིང་བསྡུས་ཤིག་དང་ཨ་ནེ་མ་འོངས་པ་ལ་དེ་ལྟ་བུའི་ཁྲིམས་འཆར་ཅིག་ཨོ་སི་ཁྲུ་ལི་ཡ་གྲོས་ཚོགས་ནང་ལ་ཡང་རྒྱབ་སྐྱོར་ཡོང་ཡག་དང་ཨ་ནེ་ཁྲིམས་འཆར་གཏན་འབེབས་ཡོང་ཡག་གི་དེ་འདྲའི་ངས་རེ་སྐུལ་ཞུས་པ་ཡིན་ད་གཙོ་བོ་འདྲ་བོ་གཅིག་ད་རེས་ཚོགས་འདུ་ནང་ལ་དོན་ཚན་དེ་ཚོ་ཅིག་ཞུས་པ་ཡིན་ལགས།
གྲོས་ཚོགས་འཐུས་མི་ཚོ་གི་ངོས་ནས་ཨ་ནི་བོད་དོན་ལས་འཇོག་ཤོར་བ་རེད་ཁོ་རང་ཚོ་ངོས་ནས་ཨ་ནི་བོད་དོན་སྐོར་ལ་གཅིག་བཀའ་མོལ་གཙོ་བོ་འདྲ་བོ་ཞིག་ག་རེ་ག་འདྲ་འདྲ་བོ་ཞིག་གནང་ཡོད་ན། ད་ད་རེས་ཨ་ནི་ཚོགས་འདུ་འདིའི་ནང་ལ་གྲོས་ཚོགས་འཐུས་མི་རྣམ་པ་ཚོ་གིས་གཙོ་བོ་གཅིག་ད་ལྟ་ང་རང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཆབ་སྲིད་ཀྱི་དབུ་ཁྲིད་གསར་པ་སྲིད་སྐྱོང་སྐུ་ངོ་སྤེན་པ་ཚེ་རིང་མཆོག་ལ་དེ་འདྲ་ཟེར་འཚམས་འདྲི་ཞུ་གནང་ཡོད་རེད་ཨ་ནི་དེ་ང་ཚོ་གིས། གནད་འགག་ཆེན་པོ་ཞིག་དང་གལ་ཆེན་པོ་ཞིག་ལ་ངོས་འཛིན་ཞུ་གི་ཡོད། ཨན་ཏི་ཐི་ཀི། ང་རང་ཚོའི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་མང་གཙོའི་ལམ་ལུགས་དང་ཨ་ནེ་དེ་གི་ཆབ་སྲིད་ཀྱི་དབུ་ཁྲིད་ལ་ཨ་ནེ་ད་ཨོ་སི་ཁྲུ་ལི་ཡའི་གྲོས་ཚོགས་ངོས་ནས་ཨ་ནེ་ཆེ་མཐོང་དང་ངོས་འཛིན་གནང་གི་ཡོད་པ་ཅིག་ལ་ང་ཚོ་དེ་འདྲ་ཟེར་ངོས་འཛིན་ཞུ་གི་ཡོད། ཨ་ནེ་དེ་དང་མཉམ་དུ་ལ་ད་རེས་ཚོགས་འདུ་འདི་གི་ཐོག་ལ། ད་གཅིག་གྲོས་ཚོགས་འཐུས་མི་རྣམ་པ་ཚོའི་ངོས་ནས་མ་འོངས་པ་ལ་བོད་དོན་གྱི་ཐོག་ལ་མུ་མཐུད་ནས་རྒྱབ་སྐྱོར་གནང་ཡག་གི་དེ་འབྲེལ་གྱི་ཞལ་བཞེས་གནང་སོང་ཞེས་ངས་ཞུ་ཡ་ཡིན། ཨོ་སྐུ་ངོ་ལགས་ཨ་ནི་དེ་ནས། ཉེ་ཆར་གྱི་མཇལ་འཕྲད་གནང་བའི་སྐབས་སུ། ད་ལྟ་དེ་ཨོ་སི་ཁྲུ་ལི་ཡའི་ནང་ལོགས་ལ་ཐབས་ཀྱིས་ཆབ་སྲིད་ཀྱི་ཚོགས་པ་ཁ་ཤས་ཤིག་ཡོད་རེད། དེ་ཚོའི་ཚོགས་པ་ག་ཚོད་ཀྱི་འཐུས་མི་ཕེབས་ཡོད་ན་ཁྱོན་བསྡོམས་གྲོས་ཚོགས་འཐུས་མི་ག་ཚོད་དང་མཇལ་འཕྲད་འདྲ་བོ་ཞིག་བྱུང་ཡོད་ན། ད་རེས་ང་ཚོ་དེ་ཚོགས་འདུ་དེའི་སྐབས་སུ་རྩ་བས་ད་ལྟ་ཨོ་སི་ཁྲུ་ལི་ཡའི་གྲོས་ཚོགས་ཚུགས་བཞིན་པའི་སྐབས་རེད་ཤག་དེ་འདྲ་ཡིན་དུས་ཙམ་ནས་གྲོས་ཚོགས་འཐུས་མི་ཁོ་རང་ཚོ།

འཐུས་མི་བཞི། ཨ་ནེ་དེ་ག་ནང་བཞིན་ལྗང་ཁུ་ཚོགས་པ་ད་ལྟ Green Party གྱི་ཨ་ནེ་ཁོ་རང་ཚོའི་ཕྱི་འབྲེལ་གྱི་མགྲིན་ཚབ་པ་ལྕམ་སྐུ Janet Rice བཅས་བྱས་ནས་གང་ལྟར་གཅིག་ད་རེས་ང་ཚོ་ཚོགས་འདུ་འདིའི་ནང་ལོགས་ལ་ཨ་ནེ་ཆབ་སྲིད་ཚོགས་པ་འདྲ་མིན་ནས་གང་ལྟར་གྲོས་ཚོགས་འཐུས་མི་ཨ་ནེ་བཅུ་གཅིག་དེ་འདྲས་མཉམ་ཞུགས་གནང་པ་བྱུང་སོང་ཞེས་ཞུ་ཡ་ཡིན།
ལགས་སོ་སྐུ་ངོ་ལགས་ཐུགས་རྗེ་ཆེ།